མ་གཏོགས། ད། རང་བཞིན་མེད་པར་སྒོམ་བྱ་དེ་སྟོང་ཉིད་སྒོམ་ཚུལ་དེ་ལས་སྟོང་ཉིད་སྒོམ་ཚུལ་དེ་ལ། ད། སྤྱོད་སྟོང་ཚ་ནི་རང་བཞིན་མེད་པ་དེ་ཡོན་མི་ཡོན་མི་མཐོང་བ་ཙམ་ག་ཚོད་ཐུབ་ཐུབ་འདྲ་བ་ཅིག་སྒོམ། ད་གཞི་སྣང་འདྲ་བ་དང་ཚོར་སྣང་བྱུང་ན་ཡང་ཡང་ཐག་ཆོད་མ་བྱུང་ན་ཡེ་དེ་ནི་བས། དུས་རྒྱུན་ནི་བས་སྟོང་ཉིད་སྒོམ་སྟངས་ཀྱི། ལྟ་བའི་དགག་བྱ་བསམ་བློ་གཏོང་སྟངས་དེ་བྱས་ནས། ད་ནི།

ཨ་ནི་མདོར་བསྡུས་ནས་ཉམས་སུ་ལེན་པ་དང་སྐབས་གཞན་ནས་རྒྱས་པར་ཁ་བསྐང་སྟེ་ཉམས་སུ་ལེན་པ་གཉིས་ཡོད་གསུང་ཡག་དེ། མདོར་བསྡུས་ཉམས་སུ་ལེན་ཡག་དེ་འདི་རེད། དང་པོ་ནི་གཞུང་དུ་དེ་ལྟར་རང་བཞིན་འཁོར་འདས་ཀྱིས་བསྡུས་པའི་ཆོས་སྤྱི་དང་ཁྱད་པར་མཆོད་སྦྱིན་གྱི་འཁོར་གསུམ་པོ་རང་བཞིན་གྱིས་སྟོང་པས། སྣང་སྟོང་གཉིས་ཚོགས་སྒྱུ་མ་ལྟ་བུའི་ཉམས་ལེན་གྱི་སྐབས་ཐམས་ཅད་ཡང་ཤེས་པར་བྱ་གསུང་ཡག་དེ་རེད། འོ་ད། མཆོད་པ་ཕུལ་ཡག་སྦྱིན་པ་གཏོང་ཡག་སྦྱིན་པ་གཏོང་མཁན་སྦྱིན་པ་གཏོང་རྒྱུ་སྦྱིན་པ་གཏོང་ས་ཡུལ་ཚང་མ་ལ་རྨི་ལམ་ལྟ་བུ་སྒྱུ་མ་ལྟ་བུ་ཡིན་པ་མ་གཏོགས་རང་བཞིན་གྱིས་གྲུབ་པ་རྩ་བ་ཉིད་མེད་པས། འོག་ཏུ་ནི། མས་བསམས་པའི་སྟོང་པ་ཉིད་ཀྱི་ལྟ་བ་དེ་དྲན། དྲན་པའི་ངང་ནས་ཨ་ནི་བས། ཁོ་རང་འདི་རེད། སྟོང་པ་ཉིད་ཀྱི་ལྟ་བ་དྲན་བཞིན་པའི་ངང་ནས་སྣང་བ་ཐམས་ཅད་འོད་ཀྱི་ངོ་བོ་ལ་ཕར་གྱུར་ནས། འོད་ལ་གྱུར་ནས་འོད་དེ་རང་གི་སྙིང་ག་ལ་ཚུར་འདུས། ཨ་ནི་སྙིང་ག་འདུས་པའི་སྒང་ལ་དེ་ནི་ངེས་ངོར་རང་བཞིན་གྱིས་མེད་པ་སྣང་ངོར་སྟོང་སང། འོ་དེ་ལྟ་བུའི་མཉམ་གཞག་ནམ་མཁའ་ལྟ་བུ་ལ་གནས་པར་གྱུར་བསམ་པ་བྱས་ནས་ཡུན་རིང་པོ་གཅིག་བསམ་བློ་གཏོང་ན།

ཨ་ནི་ད། ཡུལ་ཡུལ་ཅན་ཟེར་ཡ་བློ་རིག་རྩོད་པའི་སྐོར་དུ་བློ་རིག་བདུན་ཡོད་པ་དང། བློ་རིག་བདུན་པོ་དེ་ལ་ཡུལ་བཤད་དགོས་རེད་ཡུལ་ཁོ་རང་ཡུལ་ཅན་བཤད་དེ་ཡི་ཡུལ་བཤད། ཡུལ་ཅན་ལ་བློ་ཡིན་པས་མ་ཁྱབ་རེད་གང་ཟག་ཡང་ཡུལ་ཅན་རེད། གང་ཟག་ལའང་ཡུལ་ཡོད་རེད། ད་ཡུལ་དེ་ལ་སྣང་ཡུལ་གཟུང་ཡུལ་ཞེན་ཡུལ་འཇུག་ཡུལ། བྱས་ནས་ནང་ཚན་ཞིང་ཕྱུགས་བཞི་བཞག་ཡོང་དུས། རྟོག་པ་དང་མངོན་སུམ་གྱི་ཁྱད་པར་དེ་ཤེས་དགོས་པ་རེད། ད་ནངས་ང་རང་ཚོས་ད་རང་ཞོགས་པའི་ཚོགས་ཡོང་ཁར་ཁ་ལག་ཆད་ཇ་འཐུང། གཅིག་ཟས་བྱས་ཡོང་ནས་བླུག་ས་སྣོད་ཆས་དེ་ལ་ག་རེ་ཚིག་བར་ཁྱེད་རང་ཚོའི་མིང་ལ་ཁོ་ཚོ་ཡོངས་གྲགས་ཀྱི་མིང་ལ། པི་ལེ་ཟེར་བས། རྒྱ་གར་གྱི་ཐ་ལི་ཞིག་རེད། ད་མིང་རེད་མིང་དེ་ཤེས་དགོས་ཀྱི་ཡོད་རེད། མིང་དེ་ཤེས་ན། མིང་དེ་འཛིན་པའི་བློ་དེ་ལ་སྒྲ་སྤྱི་དེ་ཡུལ་དུ་བྱེད་ཀྱི་ཡོད་རེད། མིག་གིས་རིག་པ་ཡིན་ཙང་ད་རང་ཤག་ལ་འདི་ཡོད་ར་ཁང་པའི་ནང་ཡོད་ར་བ་འདི་ལས་ང་ཚོས་ཕ་གི་མཐོང་གི་ཡོད་རེད། ཡིད་ལ་ཤར་བསྡད་ཡ་དེ་དོན་སྤྱི་རེད། མིང་དང་དོན་གཉིས་ཀ་ཤེས་མཁན་དེ་ལ་སྒྲ་སྤྱི་ཁག་ཁག་དོན་སྤྱི་ཁག་ཁག་ཡོད་མ་རེད་པི་ལེ་ཟེར་ཡ་གི་མིང་ཡང་ཁོ་རེད་མིང་བཏགས་ས་དེ་ཡང་ཁོ་རེད། དོན་དག་ཡང་སྙིང་ཕར་བེད་སྤྱོད་གཏོང་ཡག་གི་ལྟོ་ཆས་བླུག་ས་གི་དོན་དག་དེ་ཡང་ཁོ་རེད། དེ་དང་ཁོ་གཉིས་གཅིག་རེད་ད་གཅིག་མ་གཏོགས་ཡོད་མ་རེད། དོན་དག་ཡང་སྙིང་པི་ལེ་ཟེར་དངོས་པོ་དངོས་གནས་ལ་ཡོད་བསྡད་པ་དེ་ཡང་ཁོ་རེད།

སྒྲ་སྤྱི་བྱ་ཡོང་བ་རེད། སྒྲ་ཡི་དངོས་ཀྱི་བརྗོད་བྱ་བྱ་ཡོང་བ་རེད། ཡང་མིང་རྟགས་མ་ཤེས་པ་བཅས། བོད་པ་དེ་ཕྱི་ལ་འོངས་ན། དེ་རིག་གི་རེད། ཁོའི་མིང་ཤེས་གི་མ་རེད། པི་ལེ་ཟེར་ཤེས་གི་མ་རེད། དོན་དག་ཤེས་གི་རེད། ཁོའི་སེམས་ལ་དེ། དོན་དག་དེ་ཤར་བསྡད་ཡ་དེ་དོན་སྤྱི་རེད། མིང་དེ་མ་ཤེས་པ་བྱས་སྒྲ་སྤྱི་ཤེས་གི་མ་རེད།

དེ་སྣང་ཡུལ་གཟུང་ཡུལ་གཅིག་པ་རེད། རྟོག་པ་ལ། ད་ཞེན་ཡུལ་ཟེར་ཡ་བྱེད་བར་དང་ཞེན་ཡུལ་དེ། རྟོག་པ་ཁོ་རང་གི་བས། དྲན་རྒྱུ་དེ་ལ་དེ་དངོས་གནས་དྲང་གནས་ཀྱི་བོད་ཀྱི་དཔེ་ལས་དེ་ཡིན་བསམ་པ་བྱེད་བར་གོ་ཡིན་པ་གྱིས་རང་ཡོད་རེད། དེ་ཡིན་པ་དེ་ཁོའི་ཞེན་ཡུལ་རེད་ཡིན་པ་ཞེན་རིག་རེད་མངོན་སུམ་གྱིས་ཡིན་མ་ཡིན་དྲན་ཤེས་མ་མ་རེད་མིག་གིས་འདུག་སྟངས་དེ་ཧོབ་ཏེ་ཁ་ལ་མཐོང་བ་མ་གཏོགས་འདི་དེ་ཡིན་བསམ་པ་ཡོད་མ་རེད་མ་ཡིན་བསམ་པ་ཡོད་མ་རེད། བྱས་ཙང་མངོན་སུམ་ལ་ཞེན་ཡུལ་ཡོད་མ་རེད།

པའི་ལས་རོགས་ཀྱི་ནང་ན་སྒོ་ཕྱི་ལས་ཅིག་སྣང་གི་རེད་སྣང་བ་ཁོ་རང་ལ་སྣང་ཡུལ་རེད་མ་གཏོགས་པ་ཅིག་དེ་ཡིན་པ་དང་མ་ཡིན་པ་ཡིན་པ་ཡི་སྒྲུབ་གུ་མ་རེད་མ་ཡིན་པ་ཡི་གཅོད་གུ་མ་རེད་བྱས་ཙང་སྣང་བ་ཁོ་རང་ལ་སྣང་ཡུལ་རེད་མ་གཏོགས་ཨ་ནི་མངོན་སུམ་དེ་འགག་སོང་ན་ཨ་ནི་རྟོག་པས་ཞེན་གི་རེད་མ་གཏོགས་མངོན་སུམ་ལ་ཞེན་པ་ཡོད་མ་རེད་དེ་མེད་ཙང་མངོན་སུམ་ལ་ཞེན་ཡུལ་ཡོད་མ་རེད།

གྲྭ་པ་དེ་འདྲའི་ས་རུ་ཐོག་མར་བསྡུས་གྲྭ་བཙུགས་དུས། བསྡུས་གྲྭ་སློབ་དུས་དང་དེ་ནས་ཡང་བློ་རིག་སློབ་དུས། དཔེ་དངོས་གནས་དྲང་གནས་བསླབས་པ་དེ་སེམས་ལ་ཕན། ཕན་པ་དོན་དག་གོ་བ་ཅིག་བསླབ་གི་ཡིན་ན་གཞུང་ཆེན་པོ་ནང་ལ་ཡར་སླེབས་དུས་ཕན་ཐོགས་གི་ཡོད་རེད། མི་གི་དོན་དག་མ་གོ་བ་ཅིག་ཚིག་གཅིག་རེད་དང་མ་རེད་དང་སྒྲིག་ལམ་གྱིས་བསླབ་བཞག་ན་སང་ཉིན་གནངས་ཉིན་ཁོ་གཞི། ཡིན་ཟེར་བ་དང་མ་ཡིན་པ་ཟེར་བ་གཉིས་ལ་གནོད་པ་ཆེ་ཆུང་མེད་མཁན་ཡིན་ཟེར་ནས་ཟེར་བཞག་ཆོག་མཁན་མ་ཡིན་ཟེར་ནས་ཕན་གནོད་མེད་མཁན་ཅིག་ཨ་ནི་ཆོས་སུ་སྐལ་ཡོད་མ་རེད།